གེགས་བྱེད་པ་དག་སྲིད་ཕྱིར་དུ་རོ། མ་ངེས་པ་ཡིན་པའི་རྒྱུ་མཚན་ལ་གན་རྐྱལ་གྱི་གེགས་བྱེད་པའི་ཕྱིར་ལབ་ཡིན་པས། མ་ཟད་ད་ལྟ་དེ་ལ་མ་ངེས་པ་ཡིན་ནི་གེགས་བྱེད་པ་དག་སྲིད་པའི་ཕྱིར་རྟགས་ཅིག་བཀོད་དགོས་མི་འདུག། རྟགས་དེ་གི་བསྒྲུབ་བྱ་ག་རེ་བསྒྲུབ་པའི་རྟགས་ལ་བཀོད་པ་རེད། ཁྱབ་པ་མ་ངེས་པ་ཡིན། སྤྱིར་སྲིད་མི་འདུག། ས་བྱིན། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་ཡིན་ན་རང་འབྲས་ནས་མྱུག་སྐྱེ་ངེས་ཡིན་པས་ཁྱབ་པ་མ་ངེས་པའི་རྒྱུ་མཚན་ལ

མི་སྲིད་ན་ནི་མེད་ངེས་སུ་འགྱུར་བས་བསྐལ་དོན་ཉམས་ལ། སྲིད་ན་དེ་འདྲའི་གཞི་དེར་བསྐལ་དོན་གྱི་ཤ་ཟ་ཆོས་ཅན་སུ་བཟུང་བ་ཡིན་ལ་ཁུས་ཐེ་ཚོམ་ཟ་ཟེར་ལབ་བལྟས་ས་འོ་ན་ཁྱེད་རས་ཆོས་ཅན་སུ་ཡོད་དེ་ལ་ཐེ་ཚོམ་ཟ་ཟེར་ལབ་ཡིན་མི་ཤར། མ་ཡིན་ན་གཞི་སུ་མི་ཤེས་ཡ། ད་མ་ཡིན་དེ་ཡང་བར་དེའི་རྩ་བའི་ནང་ལ། དཔེ་ཆ་ཁོ་རེ་ནང་ལ་ད་གཞི་དེར་བསྐལ་དོན་གྱི་ཤ་ཟ་ཡི་སྲིད་དམ་མི་སྲིད་དེ་འདུག་བ། སྲིད་ན་ནི་ག་རེ་སྲིད་འདུག་བ། འོ་སྲིད་ན་གཞི་དེར་བསྐལ་དོན་གྱི་ཤ་ཟ་ཆོས་ཅན་བསྐལ་དོན་དུ་མི་རུང་བར་ཐལ་ཚད་མས་མ་གྲུབ་པའི་ཕྱིར།

ཁྱབ་པ་ལ་ཐེ་ཚོམ་ཡིན་པར་ཐལ་གེགས་བྱེད་པའི་ཡིན་པར་ཐལ། རྒྱུ་མཚན་རྟགས་ཉིད་མི་འགྲོ་བའི་ཕྱིར། ནས་ས་ཆུ་ལུད་དྲོད་གཤེར་ཚོགས་པ་ཚང་བའི་ཞིང་ཡིན་ན་རང་འབྲས་ནས་མྱུག་སྐྱེ་ངེས་ཡིན་པས་ཁྱབ་མ་ཁྱབ་ལ་ཐེ་ཚོམ་ཡིན་ཏེ་གེགས་བྱེད་པ་སྲིད་པའི་ཕྱིར་ཟེར་ན་རྒྱུ་མཚན་རྟགས་ཉིད་མི་འགྲོ་བའི་ཕྱིར། གེགས་བྱེད་པ་སྲིད་པའི་ཟེར་ན་ག་རེ་ཟེར་ན་དེ་འདྲའི་ཞིང་ཁ་ཡང་ཡིན་ཆ་ཚང་ཚང་མཁན་གྱི་ཞིང་ཁ་ཡང་ཡིན་རང་འབྲས་ནས་མྱུག་མི་སྐྱེ་བ་ཡིན་པའི་གཞི་མཐུན་སྲིད་ཀྱི་རེད་ཟེར་སྐད་ཅིག་གཉིས་པ་བྱ་རང་གི་འདོན་པ་སྲིད་པའི་རེད་ཟེར་གི་ཡོད་རེད་བ། སྲིད་པ་ཁས་ལེན་ལ་མི་ལེན་ཁྱད་མི་འདུག་ང་ལ་དེ་ཁྱད་མི་འདུག

གཞི་མཐུན་ཚད་མས་མ་གྲུབ་ཟེར་དུས་ད་གཞི་མཐུན་སྲིད་པ་དེ་ཡོད་གཞི་མཐུན་དེ་ཡོད་མེད་ལ་ཐེ་ཚོམ་ཡོད་པར་ཐལ་ཟེར་ནའང་ཐེ་ཚོམ་མེད་པར་ཐལ་ཟེར་ན་ཐེ་ཚོམ་ཟིག་རུ་བ་འོ་དེ་ཟེར་ན་ཡག་གི་དེ་ཡང་དག་རེད་ཁོ་རེ་ཆོས་ཅན་བཙུགས་ཡག་ཁོ་ཡང་ཡོད་པར་ཐལ་ཟེར་ན་ཐེ་ཚོམ་རེད་མེད་པར་ཐལ་ཟེར་ན་ཐེ་ཚོམ་ཡིན་མི་ཤེས་ཆོས་ཅན་ག་རེ་བཀོད་པ་རེད། རྒྱུ་ཆ་ཚང་ཚང་མཁན་གྱི་ཞིང་ཁ་ཡང་ཡིན་རང་འབྲས་ནས་མྱུག་མི་སྐྱེ་བ་ཡིན་པ་ཆོས་ཅན་ཆེ་ཡ་ར་བ་གཞི་མཐུན་པ་དེ་ཆོས་ཅན་དེ་ཡོད་མེད་ཐེ་ཚོམ་ཡིན་ཟེར་གི་ཡོད་རེད་བ།

འོ་ཚ། དེ་འདྲའི་ཞིང་ཁ་ཡིན་གྱི་རང་འབྲས་ནི་དངོས་རྒྱུ་མ་ཡིན་གྱི་འཇིགས་དབང་དང། ཁྱབ་བས་ཅི་ལྟར་མ་འགྲུབ་བྱས་ནི་ཐེ་ཚོམ་ཡིན་པར་ཐལ། ལན་གཅིག་བརྒྱབ་ནས་གཉིས་པ་སྐོར་ལ་ཐེ་ཚོམ་ཟ་བ་ཡིན་པ་དང། ཆོས་ཅན་ཉིད་ལ་ཐེ་ཚོམ་ཟ་བ་ཁོ་ནར་གསུངས་སོ་འོ་ན་མ་ངེས་པ་ནི་ཉིད་ཅེས་པས་རྐང་པ་གཉིས་འབྲེལ་མེད་པར་འགྱུར་རོ་ཞེ་ན་སྐྱོན་མེད་དེ། ཚོགས་པ་ཚང་བའི་ཞིང་ཡིན་ན། མྱུ་གུ་སྐྱེས་པས་ཁྱབ་པ་མ་ངེས་ཏེ། མྱུ་གུ་སྐྱེས་པས་ཁྱབ་པ་མ་ངེས་ཏེ། དེ་འདྲའི་ཞིང་ཡང་ཡིན། མྱུ་གུ་མི་སྐྱེ་བ་ཡིན་པའི་གཞི་མཐུན་སྲིད་པའི་ཕྱིར་ཞེས་པའི་དོན་དུ་ཡང་ཁྱབ་པ་མ་ངེས་པ་ཡིན་པར་ཐལ། སྤྱི་དང་ཁྱབ་པ་མ་ངེས་པ་ཡིན་རེད་མ་ཡིན་རེད། ཁྱབ་པ་མ་ངེས་པ་ཡིན་པར་ཐལ། འོ་ཁྱབ་པ་མ་ངེས་པ་ཡིན་པར་ཐལ། ད་ཁྱབ་པ་དེ་དེ་མ་ངེས་པ་ཡིན་ཏེ། འོ་ན་མ་ངེས་པ་ནི་ཉིད་ཡིན་ཏེ་རྐང་པ་གཉིས་འབྲེལ་མེད་པར་འགྱུར་རོ་ཞེ་ན་སྐྱོན་མེད་དེ། སྐྱོན་མེད་དེ་ལན་ཆ་གཉིས་སུ་རེད། རང་ལུགས་རོ། མེད་པའི་རྒྱུ་མཚན་གོ་ལ་ཚོགས་པ་ཚང་བའི་ཞིང་ཡང་ཡིན། ཨ་ནི་ཚོགས་པ་ཚང་བའི་ཞིང་དེ་ཡིན་ན། མྱུ་གུ་སྐྱེས་པས་ཁྱབ་པ་མ་ངེས་ཏེ། ཡང་དེ་འདྲའི་ཟིག་ཏུ་ད་ག་རེ་ཡིན་ནམ་ཡང་ནམ་ཞེས་ཡང་དོན་དག་རང་ལུགས་དེ་རང་བཀོད་འདུག་ཞེས་པའི་དོན་ནོ། དེ་ན་བུམ་པ་ཡིན་པ་དང་དུག་གསུམ་མ་ཡིན་ཤ་ཡང། ཨ་ལས་འོ་དེ་གཅིག་འདུག་དང་དུ་མ་དེ་ཟབ་ཆོས་གཅིག་ལུགས་དེ་ན་བུམ་པ་ཡོད་པ། བུམ་པ་ཡིན་ན་ཡོད་པས་ཁྱབ་པ་མ་ངེས་པར་ཐལ་བུམ་པའང་ཡིན་མེད་པ་ཡང་ཡིན་པའི་གཞི་མཐུན་སྲིད་པའི་ཕྱིར་ཟེར་ན་རྟགས་མ་གྲུབ་རེད་བ་དང་བུམ་པ་ཡིན་པའི་མེད་པ་ཡིན་པའི་གཞི་མཐུན་མི་སྲིད་རེད་བ། བུམ་པ་མེད་པ་ཨ་སྲིད།